ད་དེ་ཤེས་རྒྱུ་ཡིན་པ་དང་ད་དེ་ཤེས་རབ་ཀྱི་ཕར་ཕྱིན་དེ་ཉམས་སུ་ལེན་པར་བྱེད་པ་ལ། དེ་ནས་དོན་དམ་དང་ཀུན་རྫོབ་གཉིས་ཀྱི་རྣམ་གཞག་མ་ཤེས་ན། ཤེས་རབ་ཀྱིས་ཚུལ་བཅུ་ནི་མེད་པ་ཡིན་ཙང་ཀུན་རྫོབ་དང་དོན་དམ་གཉིས་ཀྱི་ཡུལ་གཉིས་པོ་དེ་གཏན་ལ་འབེབས་པ། ཡུལ་གཉིས་གཏན་ལ་འབེབས་པ་ཡང་དེ་ན་གྲུབ་མཐའ་འོག་མ་འོག་མ་རྣམས་ཀྱི་བདེན་གཉིས་ཀྱི་རྣམ་གཞག་མི་ཤེས་ན་གྲུབ་མཐའ་གོང་མ་གོང་མ་རྣམས་ཀྱི་བདེན་གཉིས་ཀྱི་རྣམ་གཞག་མི་ཤེས་པ་ཡིན་ཙང་ནི་འོག་མ་འོག་མ་རྣམས་ཀྱི་བདེན་གཉིས་ཀྱི་རྣམ་གཞག་དེ་རགས་པ་དང། དེ་ལས་གོང་མ་གོང་མ་རྣམས་ཀྱི་བདེན་གཉིས་དེ་ཇེ་ཕྲ་རུ་འགྲོ་བ་དེ་ནི། གཏན་ལ་འབེབས་ནས་དེ་གཏན་ལ་འབེབས་ནས་དེ་ལ་སྨྲས་པས་ད་ཤིན་ཏུ་ཕྲ་བའི། དེ་ནི་དོན་དམ་བདེན་པ་སྟོང་ཉིད། སྟོང་ཉིད་རྟོགས་པའི་ཡེ་ཤེས་དེ་ལ་དེ་ནི་ཤེས་རབ་ཀྱི་ཕར་ཕྱིན་ཟེར་ནས་དེ་བཤད། བཤད་པ་ཡིན་ཙང་དེ་ནི་གྲུབ་མཐའ་འོག་མ་རྣམས་ཀྱི་ལུགས་དགག་ཡ་དེ་དེ་ཡིན་པ་རེད། ད་གྲུབ་མཐའ་འོག་མ་རྣམས་ཀྱི་ལུགས་གཏན་ལ་འབེབས་དེ་ལ་གཙོ་བོ་དེ་ནི་ད་ལྟ། བྱེ་བྲག་སྨྲ་བ་དང་མདོ་སྡེ་པ་ལ་སོགས་པ་དེ་ཚོ་གི་ལུགས་ལ་ཡང་བདེན་གཉིས་ཀྱི་རྣམ་གཞག་དེ་རང་ལུགས་ལ་མི་འཐད་པ་རེད་དེ་ཡིན་ནའི་གཙོ་བོ་སེམས་ཙམ་པའི་རྣམ་གཞག་དེ་ཕྲ་བ་ཡིན་ཙང་དང་ཐེག་པ་ཆེན་པོའི་གྲུབ་མཐའ་ཡིན་ན་ནི་སེམས་ཙམ་པ་དང་དབུ་མ་པ་གཉིས་དེ་ཡིན་ན་ནི་སེམས་ཙམ་པའི་འདོད་པ་ལྟར་གྱི་བདེན་གཉིས་ཀྱི་རྣམ་གཞག་དེ་དེ་ནི་ཕ། བཀག་བྱས་ནས་དེ་ནས་དབུ་མ་པའི་འདོད་པ་ལྟར་གྱི་བདེན་གཉིས་ཀྱི་རྣམ་གཞག་གཏན་ལ་འབེབས་དེ། ད་ལྟ་དེ་ཡིན་པ་རེད། ད་དེ་བྱས་པ་བྱས་པ་ལ་དེ་ནས་སེམས་ཙམ་པའི་འདོད་ཚུལ་དེ་ལ། ཁོ་རང་རང་གི་བདེན་གཉིས་འདོད་ཚུལ་ལ་དེ་ནས་ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་ཟེར་མཚན་ཉིད་དང་དེ་འདྲ་ལ་མི་འདྲ་ཁྱད་པར་མེད་པ་ཡིན་ནའི་མཚན་གཞི་འཇོག་ཚུལ་སྒོ་ནས་མི་འདྲ་ཁྱད་པར་ཡོད་པ་དང། དེ་ཡང་དེ་ནས་ད་བསྡུས་ནས་བཤད་པ་ཡིན་ན་དེ་ནས། གཞན་དབང་ཡོངས་གྲུབ་བདེན་གྲུབ་གཞན་དབང་ཡོངས་གྲུབ་དང་ཀུན་བརྟགས་གསུམ་པོ་དེ

སྔར་གྱི་སྔར་གྱི་ཤེས་པ་དེ་གིས་རང་མ་མྱོང་ན་ཡང་ཡུལ་གཞན་ཡུལ་གཞན་ནས་སྔོན་པོ་ལ་སོགས་པ་ཡུལ་གཞན་མྱོང་བ་ལ་བརྟེན་ནས་དེ་དང་འབྲེལ་བའི་སྒོ་ནས་ཕྱི་མ་དེ་ནི་རྗེས་སུ་དྲན་པར་འགྱུར་བ་རེད། དྲན་པར་འགྱུར་བ་དེ་དེ་ནི་བྱི་བའི་དུག་བཞིན་ནོ་ཟེར་དུས་དང། བྱི་བས་རྨུགས་པ་དེ་བྱི་བས་རྨུགས་པ་དེའི་ཚེ་ན་དུག་ཞུགས་པ་དང།

ང་ཚོའི་ལུས་ལ་སོ་བཏབ་མཁན་གྱི་ད། དུག་བཅུག་ཐུབ་མཁན་གྱི་འབུ་སྲིན་ག་འདྲ་ཅིག་ཡིན་ནའི་དེ་བཞག་ནས་འགྲིག་བར་བ་དེ་ཚང་མ་དང་བཅས་ག་རེ་བྱེད་དགོས་ཡིན་ན་བཞག་ཆོག་གི་རེད་པ། དུག་ཡོད་མཁན་གྱི་སེམས་ཅན་གང་དང་གང་ཡིན་ནའི། དཔེར་ན་རང་ཉིད་གཉིད་མཐུག་པོ་ལ་འཁོད་པའི་གནས་སྐབས་སུ་དུག་ཡོད་མཁན་སེམས་ཅན་སྦྲང་བུ་ལ་སོགས་པ་ཚོ་སོ་བཏབ་སོང་ན་གཉིད་མཐུག་པོ་ལ་གནས་བསྡད་ཡོད་ཙང་དེའི་གནས་སྐབས་སུ་རང་གི་ལུས་ལ་དུག་ཞུགས་པ་དེ་མྱོང་གི་མ་རེད་བ་མྱོང་ཡ་ཡོད་མ་རེད་རང་གིས་ཤེས་མ་རེད་བ། ཡིན་ན་ཡང་ཕྱིས་སུ་ནི་གཉིད་ཡར་སད་དེ་ཀུ་ལ་འཁོར་བ་ནི།

སྒྲུབ་བྱེད་ཀྱི་རིགས་པ་གཞན་ཅིག་བཀོད་པ་རེད་ད་ལྟ་གོང་ལ་བཤད་པ་དེ་ན་ནི། གལ་ཏེ་རང་རིག་མེད་ན་ཕྱི་དུས་དྲན་པ་ཇི་ལྟར་འགྱུར་ཟེར་ཏེ་ཕྱི་དུས་དྲན་པ་སྐྱེ་སྲིད་ཀྱི་མ་རེད་ཟེར་ནས་རིགས་པ་ཇི་ལྟར་རོ་ད་ལྟ་དེ། ཤེས་པ་རང་གིས་རང་མ་མྱོང་ན་ཤེས་པ་རང་གིས་རང་མྱོང་བ་མེད་ཟེར་གྱི་འདུག་ན་ཡང། རིགས་པ་གཞན་ཅིག་ལ་བརྟེན་ནས་རྐྱེན་གཞན་དག་དང་ལྡན་པ་ནི་མཐོང་ཕྱིར་རང་ཉིད་རང་གསལ་གྱིས་ཟེར་ཏེ་རྐྱེན་གཞན་དག་དང་ལྡན་པ་ཟེར་ཏེ་རྐྱེན་ག་རེ་རེད་ཟེར་ན་དཔེར་ན་ང་ཚོ་གཞན་སེམས་ཤེས་པའི་མངོན་ཤེས། གཞན་སེམས་ཤེས་པའི་མངོན་ཤེས་ལ་སོགས་པ་ཚོ། ཐོག་མར་ཞི་གནས་བསྒྲུབས། ཞི་གནས་ཡིན་བསམ་གཏན་གྱི་དངོས་གཞི་ལ་བརྟེན་ནས། གཞན་སེམས་ཤེས་པའི་མངོན་ཤེས་བསྒྲུབས་ནས། གཞན་གྱི་སེམས་དེ་རང་གི་མངོན་སུམ་དུ་མཐོང་དགོས་པ་རེད། གཞན་གྱི་སེམས་དེ་རང་གི་མངོན་སུམ་དུ་མཐོང་རྒྱུ་ཡོད་ས་ས་གཞན་གྱི་སེམས་གསལ་བར་བྱེད་ནུས་རྒྱུ་ཡོད་ན། ཐོག་མར་རང་གི་སེམས་དེ་གསལ་བར་བྱེད་ནུས་དགོས་ཅིག་རེད།

འགྲོས་བསྐྱེད་ཀྱིས་སྟོན་པ་རེད་པ་ལྟ་དེ་རང་གི་བདག་ཉིད་ཀྱིས་གཞན་ལ་ལྟ་བ་ཉིད་མ་ཡིན་ཟེར་ཏེ། རྩ་བ། རྩ་བ་གི་ཚིགས་བཅད་དག་དེ་ཡིས་སློབ་དཔོན་སངས་རྒྱས་བསྐྱངས་ཀྱིས་དེ་ཡི་འགྲེལ་པ། དེ་ཡི་འགྲེལ་པ་དེ་ལ་ནི་དཔེ་ཡི་སྒོ་ནས་གཏན་ལ་འབེབས་བྱས་ནས་དཔེ་དེ་དཔེ་གཞན་དང་མི་འདྲ་ཞིང་དཔེ་བཟང་པོ་ཧྲིལ་པོ་ཅིག་ཡིན་ཟེར་ནས་རྗེ་བདག་ཉིད་ཆེན་པོ་ཀྱིས་བསྔགས་བརྗོད་མཛད་ཀྱི་དཔེ་གྱིས་དཔེ་བླངས། ང་ཚོས་དྲི་ཞིམ་དང་ལྡན་པའི་མེ་ཏོག། དྲི་ཞིམ་པོ་དང་ལྡན་པའི་མེ་ཏོག་དེ། སྣོད་ག་པར་བླུགས་པ་ཡིན་ནའི་སྣོད་དེ་ལ་རྗེས་མ་མེ་ཏོག་ཕར་བཏོན་ཚར་སོང་ན་མེ་ཏོག་གི་དྲི་ཞིམ་པོ་དེ་ཁ་གི་རེད་པ། དཔེར་ན་མེ་ཏོག་དྲི་ཞིམ་པོ་གཅིག་སྣོད་གཅིག་ལ་བླུགས་ནས་རྒྱུན་རིང་པོ་བཞག་བཞག་ཡོད་ན་རྗེས་མ་མེ་ཏོག་དེ་མེད་པར་ཆགས་སོང་ན་དྲི་ཞིམ་པོ་དེ་འགོས་བྱས་ནས་སྣོད་ཆ་དེ་ལ་དྲི་ཞིམ་པོ་དེས་རྒྱུན་རིང་པོ་བར་དུ་བསྡད་པ་རེད་པ། དེ་བདས་ཏེ་དྲི་ཞིམ་པོ་གིས་མེ་ཏོག་ཁོ་རང་རང་ལ་དྲི་ཞིམ་གྱིས་ཐོག་མར་རང་ཉིད་ལ་སྨན་བྱས་ནས་དེ་ནས་གཞན་ལ་འགོས་ཐུབ་བོ། ཐོག་མར་རང་ཉིད་ལ་དེ་ལྟ་བུ་བྱས་ནས་དྲི་ཞིམ་པོ་དེ་མེད་པ་ཡིན་ན་གཞན་ལ་ནི་དྲི་ཞིམ་པོ་འགོས་ཐུབ་ཡག་རྩ་བ་ནས་ཡོད་མ་རེད་ཟེར་ན་དཔེ་དེ་བཀོད་པ་རེད་པ་སློབ་དཔོན་སངས་རྒྱས་བསྐྱངས་ཀྱིས་སངས་རྒྱས་བསྐྱངས་ཀྱིས་དེ་བཀོད་བྱས་ནས་ལྟ་དེ་རང་གི་བདག་ཉིད་ཀྱིས་གཞན་ལ་ལྟ་བ་ཉིད་མ་ཡིན་ཟེར་ཏེ། དེ་ནས་མིས་གཞན་ལ་བལྟ།

འགྲུལ་སྐྱེལ་གྱི་ཕར་གཏོང་རིགས་པ་དེ་ཚོ་དེ་གཉིས་ཕལ་ཆེར་འདྲ་མོ་འདྲ་མོ་འདྲ་ཞིག་ཆགས་འགྲོ་ཆགས་འགྲོ་ཞིག་འདུག་ད་ཡང་མེད་སྐྱིད་པོ་དེ་རང་ལུགས་རེད་པ། རང་ལུགས་ཡིས་ས་ཡང་ཏོག་ཙེ་འདྲ་གི་ཡོད་ནའང་མེད་ནི་མི་ཤེས་གཞན་ད་ལྟ་སེམས་ཙམ་པ་ཚོས་རང་ལུགས་ལ་གཏོང་བ་དེ་ད་ག་རང་རིགས་པ་རྐྱེན་གཞན་གཏོང་དུས་དཔེར་ན་ཤེས་པ་རང་ཉིད་རང་ཉིད་ཀྱིས་མི་གསལ་ཟེར་གྱི་འདུག་ན་ནི་ཤེས་པ་གཞན་གསལ་བ་ཅིག་ཡོད་རེད་པ་གཞན་གསལ་བ་ཡིན་ན་ཐོག་མར་རང་ཉིད་གསལ་ནས་ནི་གཞན་གསལ་དགོས་ཀྱི་མ་གཏོགས།

ཇི་ལྟར་མཐོང་ཐོས་ཤེས་པ་དག་འདིར་ནི་དགག་པར་བྱ་མིན་ཏེ་འདིར་ནི་སྡུག་བསྔལ་རྒྱུར་གྱུར་པ་བདེན་པར་རྟོག་པ་བཟློག་བྱ་ཡིན། ད་དེ་ལྟ་བུ་བཀག་པ་ཡིན་ན་མཐོང་བ་དང་ཐོས་པ་དང་རིག་པ་ལ་སོགས་པ་དཔེར་ན་ང་ཚོས་མིག་གིས་མཐོང་བ་དང་རྣ་ཤེས་ཀྱིས་ཐོས་པ་དང་ཡིད་ཀྱིས་རིག་པ་ལ་སོགས་པ་དེ་དག་ཐམས་ཅད་ཚང་མ་མེད་པ་རེད་པས་དེ་དག་སྒང་ག་བཀག་པ་རེད་པས་ཟེར་ན་དེ་བཀག་པ་མ་རེད།

འདིར་ནི་སྡུག་བསྔལ་རྒྱུར་གྱུར་པ་བདེན་པར་རྟོག་པ་བཟློག་བྱ་ཡིན། ད་བཟློག་དགོས་ཡ་དེ་གཙོ་བོ་ག་རེ་བཟློག་དགོས་རེད་ཟེར་ན། བདེན་པར་འཛིན་པའི་སྒོ་ནས་བདེན་འཛིན་དེ་ཀྱིས་འཁོར་བའི་རྩ་བ་བྱེད་བྱས་ནས་འཁོར་བ་འཁོར་བའི་སྡུག་བསྔལ་གྱིས་མྱོང་བཅུག་གོ། སྡུག་བསྔལ་གྱི་རྒྱུར་གྱུར་མཁན་དེ་ནི། ད་ག་ཚོད་མཐོང་བ་དང་ཐོས་པ་ཙམ་གྱིས་མ་ཡིན་པ། ཡུལ་དེ་ཉིད་བདེན་པར་རྟོག་པ་ལ་བརྟེན་ནས་ལས་བསགས་བྱས་ནས།

སྒྱུ་མ་སྒྱུ་མ་སྣང་མཁན་གྱི་སེམས་དེ་ལས་གཞན་པའི་ཕྱི་རོལ་དོན་དུ་གྲུབ་པའི་སྒྱུ་མ་དེ་མེད་ཟེར་ནས་ད་སེམས་ཙམ་པ་གིས་དེ་ཁས་ལེན་གི་རེད་པ་ཕྱི་རོལ་དོན་དུ་གྲུབ་པའི་སྒྱུ་མ་མེད། སེམས་སེམས་ཀྱི་བདག་ཉིད་ཙམ་དུ་གྲུབ་པ་རེད་ཟེར་དེ་མ་གཏོགས་སྒྱུ་མ་ཡོད་མ་རེད་ཟེར་གཞན་མིན་པར་ཡང་མི་རྟག་ན་ཟེར་ད་དེ་ལས་གཞན་དུ་ཡང་དེ་ནི་མ་ཡིན་པ་དེ་མི་རྟག་ན་ཟེར་དེ་དེ་འདྲ་ཅིག་ལ་ཟེར་གྱི་ཡིན་པ་རེད།

ད་ལྟ་དབུ་མ་པས་བརྟག་དཔྱད་བྱེད་པ་དེ་ཟེར་ན་ཨ་ནི་སྒྱུ་མ་སེམས་ལས་དེ། གཞན་མིན་པ། གཞན་མིན་པ་ཡང་མ་ཡིན། གཞན་མ་ཡིན་པ་དེ་ཡང་མ་ཡིན། གཞན་ཡིན་པ་དེ་ཡང་མ་ཡིན་པ་དེ་སེམས་ཙམ་པ་རང་གི་ཁས་ལེན། གཞན་མ་ཡིན་པ་དེ་ཡང་མ་ཡིན་པ་དེ་དབུ་མ་པ་གིས་ཁས་ལེན་བྱས་ནས། དེ་ལྟ་བུ་བྱས་པ་ཡིན་ན་དངོས་ན་ཇི་ལྟར་དེ་གཞན་མིན་ཟེར་ད་དེ་དངོས་པོ་ཡིན་པ་དེ་ཡང་དེ་ནི་རྩ་བ་ནས་མཛུབ་གུ་བཙུགས་ཡ་རྩ་བ་ནས་མི་འདུག། གཞན་མིན་པ་དེ་ཡིན་ན་དབུ་མ་པའི་རིགས་པ་གིས་ཁེགས་ཀྱི་འདུག་གཞན་ཡིན་པ་དེ་ཡིན་ན་སེམས་ཙམ་པ་གིས་ཁེགས་ཀྱི་འདུག་ཟེར་ད་གཞན་དང་གཞན་མ་ཡིན་པ་གཉིས་ཀ་མེད་པ་ཡིན་ན་དེ་ལྟ་བུ་དངོས་པོ་དེ་ག་བ་ཡོད་རེད་ཟེར་དངོས་ན་ཇི་ལྟར་དེ་གཞན་མིན་ཟེར། གཞན་མིན་ཞེ་ན་དངོས་པོར་མེད་ཟེར་དེ་གཞན་མིན་གང་དུ་ཡང་མེད་པ་ཡོད་པ་མ་ཡིན་ཟེར་གྱི་འདུག་ན་ད་དེ་དངོས་པོ་དངོས་པོར་གྲུབ་པ་ཡང་མ་རེད་ཟེར་ཁོ་དངོས་པོ་ལ་ཡང་ཡོད་མ་རེད་ཟེར། རྩ་བ་ནི་དངོས་པོ་མ་རེད་ལབ་དགོས་ཀྱི་རེད་ཇི་ལྟར་སྒྱུ་མ་བདེན་མིན་ཡང་བལྟ་བྱ་དེ་བཞིན་ལྟ་བྱེད་ཡིད་ཟེར་དེ་ལྟ་བུ་ནི་སྒྱུ་མ་དེ་ཡིན་ན་བདེན་པར་གྲུབ་པ་དེ་དེ་ལྟ་བུ་ནི་གཞན་དང་གཞན་མ་ཡིན་པ་ཚང་མ་དང་གཅིག་བཀག་ཚར་ན་ཡང་ཡིན་ན་ཡང་བལྟ་བྱ་དང་ལྟ་བྱེད་ཟེར་མཁན་ཐ་སྙད་དུ་ཁས་ལེན་ཆོག་གི་རེད། བལྟ་བྱ་ལྟ་བྱེད་ཀྱི་སྒྱུ་མ་ག་རེ་ཟེར་བ་ཡིན་ན། སྒྱུ་མ་དེ་བལྟ་བྱ་ཡིན་པ་དང་སྒྱུ་མའི། སྒྱུ་མ་སྣང་ཡག་གི་ཤེས་པ་དེ་ཡིན་ན་ལྟ་བྱེད་ཀྱི་ཤེས་པ་ཡིན་པ་དེ་ཡིན་ན་ཁས་ལེན་ཆོག་གི་རེད། གལ་ཏེ་འཁོར་བ་དངོས་རྟེན་ཅན་དེ་ནི་གཞན་དུ་མཁའ་འདྲར་འགྱུར་ཟེར་བ་ལྟ་བུ་ཞིག་ན་གལ་ཏེ་འཁོར་བ་དངོས་རྟེན་ཅན་ཟེར་དེ་གལ་ཏེ་ནི་དེ་ལྟ་བུ་མེད་པ་ཡིན་ན། ཕྱི་དོན་དུ་མ་ལ་སོགས་པ་བདེན་པར་གྲུབ་པ་དེ་གཅིག་ནི་རྩ་བ་ནས་མེད་པ་ཡིན་ན་དེ་ནི་ནམ་མཁའ་དང་འདྲ་བར་འགྱུར་བ་རེད། ནམ་མཁའ་དང་འདྲ་བར་འགྱུར་བ་རེད་ཟེར་ད་ནམ་མཁའ་དང་འདྲ་བར་འགྱུར་བ་རེད་ཟེར་དེ་སྤྱི་ལས་མཛུབ་གུ་བཙུགས་ས་མེད་པ་ཞིག་ནི་མེད་པར་ཆགས་པ་རེད། དངོས་མེད་དངོས་ལ་བརྟེན་པས་ན་དངོས་མེད་ཟེར་མཁན་དེ་དངོས་པོ་གཅིག་ལ་བརྟེན་དགོས་ར་མ་གཏོགས་དངོས་པོ་ལ་མ་བརྟེན་པའི་དངོས་མེད་ཡོད་མ་རེད། དེ་ནི། བྱེད་དང་ལྡན་པར་ཇི་ལྟར་འགྱུར་ཟེར་དེ་ཡང་ནི་དངོས་པོ་བཀག་པ་ཡིན་ན་དངོས་མེད་ཁོ་རང་རང་ཡང་རྟེན་ས་ཀྱི་གཞི་མེད་པ་ཡིན་ཙང་ཁོ་རང་རང་ཡང་བཀག་འགྲོ་དགོས་རེད། དངོས་པོ་བཀག་པ་ཡིན་ན་དངོས་པོ་རྟེན་བཀག་འགྲོ་རེད་དེ་བྱེད་པ་པོ་མེད་པ་རེད་ཟེར་ཇི་ལྟར་འགྱུར་ཟེར་ཁྱོད་ཀྱི་སེམས་ནི་གྲོགས་མེད་པ་ཟེར་དེ་ས་ནི་སེམས་དེ་ནི་གྲོགས་གང་ཡང་མེད་པ་ཞིག་ནི། དེ་ནི་ག་རེ་ཟེར་དགོས་ན་ཕྱི་རོལ་གྱི་དོན་གཞན་མ་ཡིན་པ་གཞན་མ་ཡིན་པ་ཡང་མ་ཡིན་པ་དེ་ཡི་ས་ནི་ད་ལྟ་སེམས་བདེན་པར་གྲུབ་པ་ཁས་ལེན་མཁན་དེ་ཡིན་ན་གྲོགས་གང་ཡང་མེད་པར་གྱུར་ན་ཁོ་རང་གཅིག་པུ་ཉིད་དུ་འགྱུར་གྱི་རེད། སྐྱོན་བརྗོད་ཉིད་དུ། གཅིག་པུ་ཉིད་དུ་འགྱུར་གྱི་རེད། གཅིག་པུ་ཉིད་དུ་འགྱུར་བ་ཡིན། གང་ཚེ་སེམས་ནི་གཟུང་བྲལ་བ་ཟེར་ད་ལྟ་བུ་ནི་གཟུང་མཁན་གྱི་སེམས་དེ་ཡོད་མ་རེད། སེམས་ཁོ་རང་རང་ཡོད། གཟུང་མཁན་དེ་ཁ་སེམས་ནི།